གངས་ལྗོངས་ཕྱི་ནང་གི་རྒྱ་ཆེ་བའི་གསན་མཁན་ལྷན་རྒྱས་ཚོ། འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་བོད་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་དང། སྤྱི་ལོ་ཉིས་སྟོང་ཉེར་བཞི་ལོ་ཟླ་དང་པོའི་ཚེས་ཉེར་གཅིག་རེས་གཟའ་ཉི་མ་རེད། གཤམ་གྱི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་ངོ་སྤྲོད་དང་རྒྱང་བསྲིང་བྱེད་ཀྱི་ཡིན། བྱས་ཙང་རྣམ་པ་ཚོ་ཐེངས་འདིའི་ལས་རིམ་ཁག་ཐོག་མར་བོད་མདོ་སྨད་རྔ་བ་ཀིརྟི་དགོན་པའི་ཚོགས་ཆེན་དབུ་མཛད་ཟུར་པ་བློ་བཟང་བཀྲ་ཤིས་ལགས་ལ་ལོ་གསུམ་གྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་བཞུགས་སྒར་དྷརྨ་ས་ལ་དང་ནེའུ་ཡོག་གྲོང་ཁྱེར་བཅས་ནས་བཏང་འབྱོར་གནས་ཚུལ་ཁག་གཉིས་ཡོད།
རྒྱ་གར་དུ་འཚོགས་པའི་ཨེ་ཤ་ཡ་གི་ནང་པའི་ཞི་བདེའི་ལྷན་ཚོགས་ཀྱི་ཐོག་གོང་ས་མཆོག་འཛམ་གླིང་གི་ནང་པ་ཡོངས་ཀྱི་དབུ་ཁྲིད་ལ་ངོས་འཛིན་གྱི་སྤྱི་མོས་གྲོས་ཆོད་བཞག་ཡོད་པ། དེང་རབས་ཤེས་ཡོན་གྱི་དེབ་ལྔ་བརྒྱ་བོད་ཡིག་ཏུ་གང་མགྱོགས་བསྒྱུར་དགོས་ཀྱི་འདུག་ཅེས། འབུམ་རམས་པ་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་ངོ་སྤྲོད་གཏམ་བཤད་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཡོད། དེ་ལྟར་ལྕགས་མོ་འཚོ་གིས་གཙོ་སྐྱོང་གནང་བའི་རང་དབང་གླེང་སྟེགས་ཞེས་པའི་ཆེད་དོན་སྡེ་ཚན་ཞིག་དང་བཅས། དེ་རིང་གི་ལས་རིམ་ལ་གསན་རོགས། བྱས་ཙང་རྣམ་པ་ཚོ་ཐོག་མར་དེ་རིང་གི་གསར་འགྱུར་གལ་ཆེན་ཁག་ཅིག་བཤད་ཀྱིས། བོད་མདོ་སྨད་རྔ་བ་ཀིརྟི་དགོན་པའི་ཚོགས་ཆེན་དབུ་མཛད་ཟུར་པ་བློ་བཟང་བཀྲ་ཤིས་ལགས་ལ་ལོ་གསུམ་གྱི་བཙོན་འཇུག་ཁྲིམས་ཐག་བཅད་འདུག་བོད་མདོ་སྨད་རྔ་བ་ཀིརྟི་དགོན་གྱི་ཚོགས་ཆེན་དབུ་མཛད་ཟུར་པ་རང་ལོ་བཞི་བཅུ་ཞེ་གསུམ་ལ་སོན་པ་དགེ་འདུན་པ་བློ་བཟང་བཀྲ་ཤིས་ལགས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཟླ་དྲུག་པའི་ཚེས་བཅུ་ཉིན་རྒྱ་ནག་གཞུང་གི་ཉེན་རྟོག་པས་འཛིན་བཟུང་བྱས་པ་དང་ཟླ་བ་ཁ་ཤས་ཀྱི་རྗེས་སུ་གསང་བ་དམ་པོའི་འོག་ནས་ལོ་གསུམ་གྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་བོད་ཕྱི་ནང་གཉིས་ནས་རང་གི་བདེ་འཇགས་དང་བོད་ནང་འབྲེལ་ཡོད་ཚོར་དཀའ་ངལ་འཕྲད་ཉེན་གྱི་དོགས་ཟོན་འོག་མང་བརྗོད་འདོད་མེད་པའི་བོད་མི་གསུམ་གྱིས་ཉིས་སྟོང་ཉི་ཤུ་རྩ་བཞི་ལོར་ཟླ་དང་པོའི་ཚེས་བཅུ་དགུ་ཉིན་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་འགྲེལ་བརྗོད་དང་ར་སྤྲོད་གནང་བྱུང། འོན་ཀྱང་ཁྲིམས་ཐག་གཅོད་མཁན་གྱི་ཁྲིམས་ཁང་གི་མིང་དང་ཚེས་གྲངས་ངེས་གཏན་ཞིག་ཤེས་རྟོགས་ཡོང་གི་མི་འདུག་ཅེས་གསུངས་ཡོད་གི་གནས་ཚུལ་ངོ་སྤྲོད་པས་བརྗོད་པ་ལྟར་ན། དགེ་འདུན་པ་བློ་བཟང་བཀྲ་ཤིས་ལགས་ད་ཆ་སི་ཁྲོན་ཞིང་ཆེན་ཁོངས་ཀྱི་མེན་དབྱང་བཙོན་ཁང་དུ་བཙོན་འཇུག་གི་ཁྲིམས་ཆད་འཁུར་བཞིན་ཡོད་པ་འགྲེལ་བརྗོད་གནང་ཡོད་གི། ཀིརྟི་དགོན་པའི་དབུ་མཛད་ཟུར་པ་བློ་བཟང་བཀྲ་ཤིས་ལགས་འཛིན་བཟུང་བཙོན་འཇུག་བྱེད་དགོས་དོན་ནི་ཏོག་དབྱིབས་ནད་འབུ་ཁྱབ་གདལ་བྱུང་བའི་སྐབས་སུ་རྔ་བ་ཀིརྟི་དགོན་གྱི་རྒྱུན་ལྡན་གྱི་གྲྭ་ཚོགས་འཚོགས་མི་ཆོག་ཅེས་རྒྱ་ནག་གཞུང་གི་བཀག་རྒྱ་བསྡམས་པར་མ་བརྩིས་པར་རྒྱུན་ལྡན་གྱི་གྲྭ་ཚོགས་མུ་མཐུད་ནས་འཚོགས་པར་བརྟེན་རྔ་བ་ཁུལ་གྱི་ཉེན་རྟོག་ལས་ཁུངས་ཟེར་བའི་བཀའ་ལ་མ་བརྩིས་པ་དང་མཉམ་འབྲེལ་མ་བྱས་པ་བཅས་ནི་གོང་ས་མཆོག་དང་སྐྱབས་རྗེ་ཀིརྟི་རིན་པོ་ཆེ་མཆོག་རྣམ་གཉིས་ལ་བསྔོ་རྟེན་ཕུལ་བ་སོགས་དོན་ཚན་ཁ་ཤས་ཉེས་འཛུགས་བྱས་ཡོད་པ་འགྲེལ་བརྗོད་གནང་འདུག། དགེ་འདུན་པ་བློ་བཟང་བཀྲ་ཤིས་ལགས་ནི་རྔ་བ་རྫོང་ཁོངས་ཕྱུགས་ལས་གོང་མའི་རུ་ཆུང་དྲུག་པ་ནས་ཡིན་པ་དང་ཆུང་དུས་ནས་རྔ་བ་ཀིརྟི་དགོན་གྱི་ཆོས་སྒོར་ཞུགས་ཏེ་ཕྱིས་སུ་ཕྱིས་སུ་ཚོགས་ཆེན་དབུ་མཛད་ཀྱི་མཛད་འགན་མཐར་ཕྱིན་མཛད་པར་བཞུགས་ཤིང། དེ་རྗེས་རྔ་བ་ཀིརྟི་དགོན་དང་ཀིརྟི་དམར་དགོན་བཀྲ་ཤིས་ལྷུན་གྲུབ་དགོན། གདོང་རི་ཀིརྟི་དགོན་གསུམ་གྱི་དབྱངས་དཔོན་དང་རྔ་བ་ཀིརྟི་དགོན་པའི་ཆོས་ལུགས་འཛིན་སྐྱོང་ཁང་གི་ལས་བྱེད་བཅས་ཀྱི་འགན་འཁུར་བཞེས་མུས་སྐབས་རྒྱ་ནག་གཞུང་གིས་འཛིན་བཟུང་བཙོན་འཇུག་བྱས་པ་ཞིག་ཡིན་པ་རེད། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་འཐུས་མི་ཁག་ཅིག་གིས་རྒྱ་གར་གྱི་མ་ར་ཤི་དར་མངའ་སྡེའི་སྤྱི་ཁྱབ་བློན་ཆེན་དང་སྤྱི་ཁྱབ་བློན་ཆེན་གཞོན་པ་རྣམ་གཉིས་ལ་བོད་དོན་སྐོར་ལ་རེ་འབོད་ཞུས་པ་དང་བོད་ཀྱི་སློབ་གཉེར་ཁང་དུ་གཏམ་བཤད་གནང་བ་ཁག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་བའི་ནང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་འཐུས་རྣམ་པ་ཆ་བགོས་ཀྱིས་རྒྱ་གར་གྱི་མངའ་སྡེ་ཁག་ཏུ་བོད་དོན་ཞུ་འབོད་ཀྱི་ལས་འགུལ་སྤེལ་བཞིན་པའི་གྲས་སུ་ཕྱི་ཟླ་དང་པོ་ཚེས་བཅོ་ལྔ་ནས་སུམ་ཅུ་སོ་གཅིག་བར་རྒྱ་གར་གྱི་མངའ་སྡེ་མ་ར་ཤི་དར་དང་སྒོ་བ་ཁྲེ་ལེན་གྷ་ན་ཁུལ་དུ་བོད་དོན་ཞུ་གཏུག་ཏུ་ཕེབས་མཁན་སྤྱི་འཐུས་ཨ་འབྲུག་ཚེ་བརྟན་ལགས་དང་སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་སྤྱི་འཐུས་ཚེ་རིང་དབྱངས་ཅན་ལགས་གསུམ་ཡིན་ཞིང་ཕྱི་ཟླ་དང་པོ་ཚེས་བཅོ་ལྔ་ཉིན་སྤྱི་འཐུས་དོན་གྲུབ་བཀྲ་ཤིས་དང་ཚེ་རིང་དབྱངས་ཅན་ལགས་སྤྱི་འཐུས་ཨ་འབྲུག་ཚེ་བརྟན་ལགས་བཅས་རྒྱ་གར་གྱི་གྲོང་ཁྱེར་འབོམ་པེ་རུ་འཛོམས་རྗེས་ཐོག་མར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ལ་ཐུག་ནས་ཚོགས་འདུ་འཚོགས་པ་དང་དེ་རྗེས་འབོམ་པེ་དུ་ཡོད་པའི་བོད་མི་སུད་ཚོང་མཁན་རྣམས་དང་ཐུག་འཕྲད་ཀྱིས་ཁོང་ཚོའི་དཀའ་ངལ་སྐོར་ལ་གོ་བསྡུར་གནང་བ་དང་ཚེས་བཅུ་བདུན་ཉིན། སི་ཏཱ་ཧར་ཏི་མཐོ་རིམ་སློབ་ཆེན་གྱི་སྒྱུ་རྩལ་དང་ཚན་རིག་ཚོང་ལས་སྡེ་ཚན་དུ་སྤྱི་འཐུས་རྣམ་པས་བོད་དང་རྒྱ་གར་བར་གྱི་དམིགས་བསལ་འབྲེལ་བ་དང་གོང་ས་མཆོག་གི་ཐུགས་དགོངས་བཞིའི་སྐོར་རྒྱ་ནག་གི་བཙན་འཛུལ་བྱས་པའི་བོད་ནང་གི་གནས་སྟངས་དང་བོད་ནང་གི་བོད་མིའི་རིག་གཞུང་སྐོར་གཏམ་བཤད་གནང་བ་སོགས་ཚེས་བཅོ་བརྒྱད་བར་མུ་མཐུད་ནས་བོད་དོན་དྲིལ་བསྒྲགས་དང་ཞུ་འབོད་ཀྱི་ལས་འགུལ་རིམ་པ་སྤེལ་ཡོད་པ་རེད། དེ་ནས་ཁོང་རྣམས་ཀྱིས་ས་གནས་དེའི་ནང་གི་ཞུ་འབོད་ཀྱི་ཉིན་མཐའ་མར་མ་ཧཱ་ར་ཤི་ད་རཱ་མངའ་སྡེའི་སྤྱི་ཁྱབ་བློན་ཆེན

འབྲུག་དང་བལ་པོ་འབར་མ་དང་འབང་ག་ལ་སིང་ག་ལ་སོགས་ཀྱི་ནང་བའི་མཁས་དབང་དང་ཉམས་ལེན་པ། མཁན་བླ་སྤྲུལ་སོགས་ཚུད་པ་གི་རྒྱལ་ཁབ་མང་བོའི་སྐུ་ཚབ་འཛོམས་ཏེ། ནང་བའི་བསྟན་པ་ཉམས་པ་སོར་ཆུད་དང་མི་ཉམས་གོང་སྤེལ་གནང་ཐབས་ཀྱི་ཐད་དུ་གོ་བསྡུར་གྱིས། ཨེ་ཤ་ཡ་གི་ནང་བའི་ཞི་བདེའི་ལྷན་ཚོགས་ཐེངས་མ་བཅུ་གཉིས་པ་བསྐོང་ཚོགས་གནང་བ་གི་སྟེང། བོད་མིའི་དབུ་ཁྲིད་གོང་ས་མཆོག་གི་འཛམ་གླིང་ནང་བ་ཡོངས་ཀྱི་དབུ་ཁྲིད་ལ་ངོས་འཛིན་གྱི་སྤྱི་མོས་གྲོས་ཆོད་བཞག་པ་གི་སྐོར། ཨེ་ཤ་ཡ་གི་ནང་བའི་ཞི་བདེའི་ལྷན་ཚོགས་ཀྱི་དྲུང་ཆེ་གཞོན་པ་ཤག་པོ་བསོད་ནམས་དབང་ཕྱུག་ལགས་ནས་འགྲེལ་བརྗོད་གནང་གི་འདུག།

ཨེ་ཤ་ཡ་གི་ནང་བའི་ཞི་བདེ་ལྷན་ཚོགས་ཀྱི་སྤྱི་མོས་ཀྱི་ལམ་ནས་གྲོས་ཆོད་བཞག་པ་སྟེ། གོང་ས་མཆོག་འཛམ་གླིང་ནང་བའི་ཡོངས་རྫོགས་ཀྱི་ཆེས་མཐོའི་དབུ་ཁྲིད་ལ་ངོས་འཛིན་གནང་བ་དང། འབྱུང་འགྱུར་སྐུའི་ཡང་སྲིད་དེ་བོད་ཀྱི་ཐུན་མོང་མ་ཡིན་པ་གི་སྔར་ལམ་བཞིན་ངོས་འཛིན་གནང་རྒྱུ་མ་གཏོགས། སུས་ཀྱང་ཆབ་སྲིད་ཀྱི་ཁེ་ཕན་གྱི་ཆེད་དུ་ཐེ་བྱུས་བྱེད་དུ་རྩ་བ་ནས་མི་ཆོག་པ། གཞན་ཡང་གོང་ས་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་དེ་བཞིན་འཛམ་གླིང་གི་སྙིང་རྗེའི་ཉིན་མོ་ལ་ནང་བ་ཚོས་སྲུང་བརྩི་གནང་རྒྱུ་བཅས་འཁོད་ཡོད་པ་ངོ་སྤྲོད་གནང་གི་འདུག། ཨེ་ཤ་ཡ་གི་ནང་བའི་ཞི་བདེའི་ལྷན་ཚོགས་ལ་ཚོགས་མི་རྒྱལ་ཁབ་བཅུ་དྲུག་གི་སྐུ་ཚབ་ཡོད་པ་གི་ཁོངས་སུ། འདི་ལོ་འབྲུག་རྒྱལ་ཁབ་ཀྱི་སྐུ་ཚབ་ཀྱང་གསར་འཇུག་གནང་ཡོད་པ་རེད། དེ་བཞིན་རྒྱ་གར་རྒྱལ་ས་ལྡི་ལི་གི་ནང་གི་རྒྱལ་སྤྱིའི་ནང་བའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་དགའ་ལྡན་ཤར་རྩེའི་མཁན་ཟུར་བྱང་ཆུབ་ཆོས་ལྡན་ལགས་ནས་ཀྱང་ཨེ་ཤ་ཡ་གི་ནང་བའི་ལྷན་ཚོགས་ཀྱིས་སྔ་རབས་ནང་བའི་དབུ་ཁྲིད་མང་པོ་གི་དགོངས་པ་ཆེ་བཞེས་ཀྱིས་བཙུགས་པ་གི་ཕྱག་ལས་ཚགས་ཚུད་རྒྱུན་འཁྱོངས་དང་འབྲེལ། ནང་པ་ཡོངས་ཀྱི་དབུ་ཁྲིད་ལ་གོང་ས་མཆོག་སྤྱི་མོས་ཀྱི་ཐོག་ནས་ངོས་འཛིན་བྱས་པ་ནི། བོད་མི་དང་བོད་བརྒྱུད་ནང་པའི་རྗེས་འཇུག་རྣམས་སྤོབས་པ་སྐྱེ་དགོས་པ་ཞིག་རེད་ཅེས་འགྲེལ་བརྗོད་གནང་གི་འདུག། བྱས་ཙང་ད་ཨེ་ཤི་ཡའི་ནང་པའི་ལྷན་ཚོགས་གཅིག་པུ་འདི་འདི་གཅིག་པུ་མངའ་རིགས་ཀྱི་གར་སོང་རེད་ད་ནང་པའི་དབུ་ཁྲིད་མང་པོ་གིས་བསམ་བློ་བཏང་ནས་གཅིག་བསམ་བློ་གཏིང་ཟབ་པོ་དང་རྒྱ་ཆེན་པོ་བཏང་ནས་བཙུགས་བཞག་པ་དེ་ཨ་ནི་གཅིག། ད་ལྟ་མུ་མཐུད་ནས་ད་ཅིག་རྒྱུན་འཛིན་བྱས་ནས་ཅིག་ལས་དོན་ཚགས་ཚུད་པོ་ཡོད་ནས་འདུག་འགྲོ་བསྡད་ཡ་དེ། ཨ་ནི་འདི་འདྲའི་ཅིག་གི་ཐོག་ནས། གོང་ས་མཆོག་ད་ལྟ་དེ་ནང་པ་ཡོངས་ཀྱི་དབུ་ཁྲིད་ཡིན་པ་དེ་ཨ་ནི་ཅིག་སྤྱི་མོས་ཀྱི་ཐོག་ནས་ངོས་ལེན་བྱས་པ་འདི། ང་རང་ཚོ་ཞེ་དྲག་གི་གར་ཕུག་རེད། ང་རང་ཚོ་བོད་པའི། བོད་པ་དང་དག་ན་ཅིག་བོད་བརྒྱུད་ནང་པའི་ནང་པ་འདི་ཚོ་སྒང་ག་སྤོབས་པ་བྱེད་འོས་པ་གི་གནས་ཚུལ་གལ་ཆེན་པོ་ཅིག་རེད་བསམ་དྲན་གྱི་ཡོད།
ཡང་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོ་གི་ཟླ་བ་བཅུ་གཉིས་པ་གི་ཚེས་པ་ཉི་ཤུ་གི་ཉི་མ་རྒྱ་གར་ཧི་མ་ལ་ཡ་ནཱ་ལེན་དྲ་གི་ནང་པའི་སྲོལ་རྒྱུན་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས། ཐེངས་མ་གཉིས་པ་གི་ཐོག་དང་གོང་ས་མཆོག་གི་མ་འོངས་སྐུའི་ཡང་སྲིད་ངོས་འཛིན་ཞུ་ཕྱོགས་ཀྱི་ཐད། རྒྱ་ནག་གཞུང་གིས་ཐེ་བྱུས་བྱས་ཚེ་དེ་ལ་མཐའ་གཅིག་ཏུ་ངོ་རྒོལ་དང། ཧི་མ་ལ་ཡའི་རི་རྒྱུད་ཀྱི་ནང་པ་ཚོས་ནམ་ཡང་བརྩི་བཀུར་མི་ཞུ་བ་གི་གྲོས་ཆོད་བཞག་པ་མ་ཟད། ཁོང་ཚོའི་སྤྱི་མོས་གྲོས་ཆོད་ལ་དེར། སྐུའི་ཡང་སྲིད་ངོས་འཛིན་གྱི་སྐུ་དབང་ནི་དགའ་ལྡན་ཕོ་བྲང་ཁོ་ནར་ཡོད་པ་ལས། གཞན་གཞུང་དང་དབང་འཛིན་པ་སུ་ལའང་མེད་ཅེས་འཁོད་ཡོད་ཅིང། ཨེ་ཤི་ཡ་གི་ནང་པའི་ཞི་བདེའི་ལྷན་ཚོགས་འདི་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་གི་ལོར་སོག་ཡུལ་གྱི་དགའ་ལྡན་ཐེག་ཆེན་གླིང་གི་མཁན་ཟུར་ས་མ་གིན་མགོན་པོ་སྐྱབས་ལགས་ནས་རེ་སྐུལ་ཞུས་པ་ལྟར། ཨུ་རུ་སུ་གི་ནང་པའི་དབུ་བླ་འཇམ་དཔལ་རྡོ་རྗེ་མགོན་པོ་དང་བ་ཀུ་ལ་རིན་པོ་ཆེ་སོགས་མཉམ་རུབ་ཀྱིས། གསར་འཛུགས་གནང་བ་གི་ལོ་རྒྱུས་རིང་ཤོས་གྲས་ཀྱི་ནང་པའི་ལྷན་ཚོགས་ཞིག་ཡིན་པ་དང། ད་རེས་ཀྱི་ལྷན་ཚོགས་འདིར་རྒྱ་གར་གྱི་སྲིད་འཛིན་གཞོན་པ་ཇག་དིབ་དྷན་ཁར་ལགས་ཀྱང་ལྷན་ཞུགས་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། གསན་པ་རྣམ་པ་ཚོ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། དེང་རབས་ཤེས་ཡོན་གྱི་དེབ་ལྔ་བརྒྱ་བོད་ཡིག་ཏུ་གང་མགྱོགས་བསྒྱུར་དགོས་ཀྱི་འདུག་ཅེས་འབུམ་རམས་པ་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་ཨ་རིའི་ནེའུ་ཡོག་ཏུ་ངོ་སྤྲོད་གཏམ་བཤད་གནང་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་གྱིས་ནེའུ་ཡོག་ནས་བཏང་ཡོང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་དང་ཧི་མ་ལ་ཡའི་དཔེ་མཛོད་ཁང་ཟུང་འབྲེལ་གྱིས་གོ་སྒྲིག་བྱས་ཏེ། ཕྱི་ཟླ་དང་པོའི་ཚེས་བཅུ་དགུ་ཉིན་གྱི་དགོང་དྲོར། ནིའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་ཁ་བའི་ནང། ནིའུ་ཡོག་གྲོང་ཁྱེར་དུ་གནས་སྡོད་བྱེད་མཁན་གྱི་གཞུང་ཞབས་ཟུར་པ་དང། རྩོམ་པ་པོ་དང། དམིགས་བསལ་ཡིག་སྒྱུར་ཐད་ལ་དོ་སྣང་བྱེད་པའི་མི་གྲངས་ལྔ་བཅུ་སྐོར་ཞིག་འཛོམས་པའི་ཐོག། སྨོན་ལམ་བོད་ཀྱི་བརྡ་འཕྲུལ་ཞིབ་འཇུག་ཁང་གི་འགན་འཛིན། འབུམ་རམས་པ་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས། སྨོན་ལམ་བོད་ཀྱི་བརྡ་འཕྲུལ་ཞིབ་འཇུག་ཁང་གི་མིས་བཟོས་རིག་ནུས། AI། ལས་འཆར་སྤྱི་ཡོངས་ཀྱི་ངོ་སྤྲོད་དང་འབྲེལ་ནས། འབྱུང་འགྱུར་ལོ་ཤས་རིང་དེང་རབས་ཤེས་ཡོན་གྱི་དེབ་ལྔ་བརྒྱ། བོད་ཡིག་ཏུ་གང་མགྱོགས་སྒྱུར་དགོས་ཀྱི་འདུག་ཅེས་གསུང་བཤད་གནང་སོང། འབུམ་རམས་པ་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས། བོད་མི་ཤེས་ཡོན་ཅན་དང་གཞུང་ཞབས་པ་ཟུར་པ། སློབ་གྲྭའི་དགེ་རྒན་དང་རྩོམ་པ་པོ། སྐད་ཡིག་གཉིས་གསུམ་ཤེས་མཁན་གྱི་བོད་མི་མང་ཤོས་བྱང་ཨ་རི་གཙོ་བོ་གྱུར་པའི་རྒྱལ་ཁབ་ཁག་ཏུ་གནས་སྤོས་བྱས་ནས་བཞུགས་བཞིན་པ་ལྟར། དེབ་ལྔ་བརྒྱ་བསྒྱུར་རྒྱུའི་ལས་གཞི་འདི་ལ་ངེས་བར་དུ་སོ་སོས་ཆ་ཤས་ལེན་རྒྱུ་དང། རང་ཉིད་ཀྱིས་ཡིག་སྒྱུར་བྱེད་མི་ཐུབ་མཁན་ཚོས་དེབ་གཅིག་བསྒྱུར་རྒྱུའི་ལས་གཞི་ལ་རྒྱབ་སྐྱོར་རོགས་རམ་བྱེད་པའི་འབོད་སྐུལ་ཞུས་གནང་སོང།

དུས་རབས་འདིའི་ཚན་རིག་གི་མྱུར་ཚད་དང་མཐུན་པའི་བོད་ཀྱི་སྐད་ཡིག་གིས་རྗེས་ཟིན་པར་བྱེད་དགོས་པ་དང། ལྷག་དོན་འབྱུང་འགྱུར་ལོ་ཁ་ཤས་རིང། མིས་བཟོས་རིག་ནུས་ཀྱི་ཁྱབ་ཚད་ཤུགས་ཆེར་འགྲོ་རྒྱུ་ཡིན་པས། བོད་ཀྱི་སྐད་ཡིག་གིས་དེའི་མྱུར་ཚད་ཀྱི་རྗེས་ཟིན་པ་ལ། བོད་ཀྱི་སྐད་ཡིག་གིས་དེའི་མྱུར་ཚད་ཀྱི་རྗེས་ཟིན་པ་ལ། ངེས་བར་དུ་དེང་རབས་ཀྱི་དེབ་ལྔ་བརྒྱ་བོད་ཡིག་ཏུ་བསྒྱུར་རྒྱུ་གལ་ཆེན་པོ་ཡིན་པ་དང། དེབ་དེ་དག་བོད་ཡིག་ཏུ་བསྒྱུར་རྒྱུའི་ཐད་ནས། གཙོ་བོ་བྱང་ཨ་རིའི་ཁུལ་དུ་གནས་སྤོས་བྱས་པའི་བོད་མི་ཤེས་ཡོན་ཅན་ཚོས། ཆ་ཤས་ལེན་ཐུབ་པའི་ཐུགས་རེ་གནང་གི་ཡོད་པའི་སྐོར་འགྲེལ་བརྗོད་གནང་བ་དང། ལས་གཞི་འདིའི་ཐད་ལ། ཉེ་བའི་ཆར་ཨ་རིའི་རྒྱལ་ས་ཝ་ཤིན་ཊོན་དུ་གནས་བཞུགས་ཀྱི་བོད་མི་ཤེས་ཡོན་ཅན་རྒན་པ་ཁག་ཅིག་གིས་རྒྱབ་སྐྱོར་གྱི་ཆ་ཤས་བླངས་ཡོད་པ་བཞིན། འབྱུང་འགྱུར་ས་གནས་གཞན་དུ་གནས་སྡོད་བྱེད་མཁན་གྱི་བོད་མི་དོན་གཉེར་ཅན་ཚོས་ཆ་ཤས་ལེན་ཐུབ་པའི་འབོད་སྐུལ་ཡང་ཞུས་གནང་སོང། དེ་རྗེས་ག་འདྲ་ཞིག་ཡིན་རུང་ཟེར་དུས་ང་ཚོའི་བཙན་བྱོལ་ནང་གི་དངོས་གནས་རྙིང་མ་ཁག་ཅིག་གིས་ཤེས་ཡོན་ཡོད་མཁན། ནུས་པ་ཡོད་མཁན། རྣམ་དཔྱོད་ཡོད་མཁན།

ང་ཚོས་མཉམ་དུ་ཤུགས་རྒྱབ་བྱས་ཨ་ནི་སོ་སོ་གིས་དེབ་རེ་རེ་བསྒྱུར་ཐུབ་མཁན་གྱིས་བསྒྱུར་རོགས་བྱེད་ཟེར་ཨ་ནི་བསྒྱུར་མ་ཐུབ་མཁན་དེ་འདྲ་ཡོད་པ་ཡིན་ན་དེབ་རེ་རེ་སྦྱིན་བདག་གནང་རོགས་བྱེད་ཟེར་བ། ད་ང་ཚོས་གང་ལྟར་མཉམ་དུ་བཙན་བྱོལ་ནང་ལོགས་འདི་གང་ལྟར་ཤུགས་རྒྱབ་བྱས་ལོ་ཁ་ཤས་ཀྱི་ནང་ལོགས་ལ་དངོས་གནས་དེང་དུས་ཀྱི་ཤེས་ཡོན་གྱི་དེ་འདྲའི་དེབ་ལྔ་བརྒྱ་ཞིག་ང་ཚོ་ཚང་མས་ཤུགས་རྒྱབ་བྱས་རེད་བ། ཨ་ནི་མི་མང་པོ་ཡོད་དུས་བགོ་བཤའ་བཞུགས་བར་གྲམ་བཞག་པ་ན་ཞེ་དྲག་མང་པོ་སྐྱེས་མ་རེད། ད་འདི་འདྲའི་རྡོག་རྡོག་ཅིག་བཟོས་ནས། མ་འོངས་པ་ལ་ང་ཚོ་བོད་ལ་འགྲོ་བའི་གོ་སྐབས་ཤིག་སླེབས་པ་ཡིན་ན་དངོས་གནས་ད་བཙན་བྱོལ་བོད་མི་ཚོ་གིས་བཙན་བྱོལ་གྱི་ལུང་པ་འདི་རུ་བ་དེང་དུས་ཀྱི་ཤེས་ཡོན་གྱི་འདི་འདྲའི་གི Subject ཆ་ཚང་གི་ཅིག་གི་འདི་འདྲའི་གི་དེབ་ལྔ་བརྒྱ་ཅིག Collection ཆེན་པོ་ཅིག་བཟོས་བྱས་བོད་མི་རིགས་ལ་ལེགས་སྐྱེས་ཕུལ་བ་ཡིན་ན་འདི་མ་འོངས་པ་ལ་ལོ་ངོ་བརྒྱ་ཕྲག་མང་པོ་གནས་ཡག་གི་དེ་ཅིག་རེད། དམིགས་བསལ་དེ་རིང་གི་འདུ་འཛོམས་འདིའི་མཇུག་ཏུ། བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་གི་བོད་རིགས་འབྲེལ་མཐུད་པ་ཀུན་དགའ་བཀྲ་ཤིས་ལགས་དང། མདའ་ནང་ཐེབས་རྩའི་འགན་འཛིན། གནས་ནང་བླ་མ་ཚེ་དབང་ལགས་དང། ཧི་མ་ལ་ཡའི་རིག་གཞུང་ལྟེ་གནས་ཁང་གི་འགན་འཛིན། ཀུན་དགའ་གསུམ་གྱིས་དགེ་བཤེས་ལགས་ཀྱིས། ལས་གཞི་རྒྱ་ཆེ་སྤེལ་བཞིན་པར་གཟེངས་བསྟོད་ཀྱིས་ཕུལ་གནང་སོང། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅིག་རྒྱུན་པར་ཡིན། གསན་མཁན་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ང་དང་ལྷ་རྒྱལ་ཡིན། ད་བྱོན་ནས་མུ་མཐུད་ནས་གསན་རྒྱུ་བྱ་གྱིས། ལྷོ་ཨ་མི་རི་ཀའི་རྒྱལ་ཁབ་སྦིར་ཟིལ་ན་ཡོད་པའི་སྦིར་ཟིལ་བོད་ཁང་གིས་གོ་སྒྲིག་གནང་སྟེ་བསྟན་འཛིན་དབང་རྒྱལ་རིན་པོ་ཆེ་མཆོག་གིས་བོད་ཀྱི་གནའ་སྔ་མོའི་སྲོལ་རྒྱུན་གྱི་ལམ་ནས་དབུགས་གཏོང་ལེན་གྱི་ནུས་པའི་ཐོག་གསུང་བཤད་གནང་འདུག་དེ་ཡང་ཕྱི་ཟླ་དང་པོ་ཚེས་བཅུ་བཞི་ཉིན་ལྷོ་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ལས་ཁང་གིས་གནས་ཚུལ་སྤེལ་བ་ལྟར་ན་བསྟན་འཛིན་དབང་རྒྱལ་རིན་པོ་ཆེ་མཆོག་གིས་སོ་ཕ་ལོ་གྲོང་ཁྱེར་གྱི་བོད་ཁང་དུ་དབུགས་གཏོང་ལེན་གྱི་ལུས་སྦྱོང་གི་ཕན་ནུས་སྐོར་གསུང་བཤད་གནང་སྐབས་སྦི་ར་ཛིལ་གྱི་ཡུལ་མི་ཧ་ཅང་མང་བས་དོ་སྣང་ཆེན་པོས་སྔ་མོ་བོད་ཀྱི་དབུགས་གཏོང་ལེན་གྱི་ལུས་སྦྱོང་གི་གཏམ་བཤད་ཐོག་མཉམ་ཞུགས་གནང་བ་དང། ཚང་མར་ལུས་དང་སེམས་ཆོས་ཕྱོགས་སོགས་གང་ཅིའི་ཐོག་ནས་འགྱུར་བའི་ཉམས་མྱོང་གསར་བ་ཞིག་རག་ཡོད་འདུག་དབུགས་གཏོང་ལེན་གྱི་བརྗོད་གཞི་དེ་ནི་བསམ་བློ་གནས་སྟངས་དང་སེམས་ཚོར་སྤྱི་ཡོངས་ཀྱི་ཆ་ནས་འཕྲོད་བསྟེན་ལ་ཕན་ཐོགས་ཡོད་པའི་སྐོར་བསྟན་འཛིན་དབང་རྒྱལ་རིན་པོ་ཆེ་མཆོག་གིས་མང་ཚོགས་ལ་གོ་བདེ་བའི་ངང་འགྲེལ་བརྗོད་གནང་ཡོད་པ་རེད། ཨ་རིའི་བོད་ཁང་གི་ད་ལོའི་དཔལ་འབྱོར་འདུ་འགོད་ཀྱི་རོལ་དབྱངས་འདུ་འཛོམས་ཐོག་དམངས་ཁྲོད་ཀྱི་རོལ་དབྱངས་པ་ཇན་བེན་ཛི་ལགས་དང་གྲོང་ཁྱེར་ནེའུ་ཡོག་ནང་རྟེན་གཞི་བྱས་པའི་ཡུག་ཁེ་རིན་གྱི་གོ་སྒོལ་བར་དུ་ལོ་རྣམ་གཉིས་མཉམ་ཞུགས་གནང་གི་ཡོད་པ་རེད། དེ་ཡང་ཨ་རིའི་བོད་ཁང་གི་ལོ་རེའི་དཔལ་འབྱོར་འདུ་འགོད་ཐེངས་སུམ་ཅུ་སོ་བདུན་པའི་ཐོག་འཁྲབ་སྟོན་པ་ཁོང་གཉིས་ནས་བོད་ཁང་ལ་རྒྱབ་སྐྱོར་གནང་རྒྱུ་ཡིན་པ་དང། ཨ་རིའི་བོད་ཁང་ནི་གོང་ས་མཆོག་གི་དགོངས་གཞི་བཞིན་བོད་ཀྱི་རིག་གཞུང་མི་ཉམས་རྒྱུན་འཛིན་ཡོང་ཐབས་སུ་གསར་འཛུགས་གནང་བ་ཞིག་ཡིན་པ་རེད།

ཨ་རི་བོད་ཁང་གི་དཔལ་འབྱོར་འདུ་འགོད་ཀྱི་རོལ་དབྱངས་འདུ་འཛོམས་དེ་བཞིན་གྲོང་ཁྱེར་ནེའུ་ཡོག་ནང་ཡོད་པའི་ལོ་རྒྱུས་ལྡན་པའི་ཚོགས་ཁང་ཆེན་མོ་ཁར་ནེ་གྷི་ཡ་ཞེས་པའི་ནང་ད་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་དྲུག་ཉིན་གྱི་ཕྱི་དྲོའི་ཆུ་ཚོད་བདུན་དང་ཕྱེད་ཀའི་ཐོག་འཁྲབ་སྟོན་གནང་གི་ཡོད་པ་རེད། རྒྱ་ནག་དང་ཨ་རིའི་དཔོན་རིགས་དབར་དངུལ་རྩིས་ཀྱི་གནད་དོན་དང་འབྲེལ་བའི་ལྷན་ཚོགས་མཇུག་སྒྲིལ་ཡོད་པ་རེད། དེ་ཡང་སྦང་ཁོག་ནས་ཨེ་པི་གསར་ལས་ཁང་གིས་སྤེལ་བའི་གནས་ཚུལ་ནང། ཨ་རི་དང་རྒྱ་ནག་གི་དངུལ་རྩིས་ཀྱི་ཐད་མཉམ་ལས་ཀྱི་ལས་དོན་གནང་མཁན་དཔོན་རིགས་རྣམས་ཀྱི་ལྷན་ཚོགས་ཐེངས་གསུམ་པ་དེ་མཇུག་སྒྲིལ་གནང་ཡོད་པ་དང། སྔ་ལོའི་ཕྱི་ཟླ་བཅུ་གཉིས་པའི་ནང་རྒྱ་ནག་དང་ཨ་རིའི་བར་དངུལ་རྩིས་ཀྱི་མི་མཐུན་པའི་དངངས་འཚབ་རྣམས་སེལ་ཐབས་སུ་ཡུལ་གྲུ་གཉིས་ཀྱི་སྡེ་ཚན་དེ་བཞིན་གསར་འཛུགས་གནང་བ་ཞིག་ཡིན་པ་དང། ཨ་རིའི་ནོར་སྲིད་ལྷན་ཁང་གི་དྲུང་ཆེ་དང་རྒྱ་ནག་གི་མི་དམངས་དངུལ་ཁང་གི་དཔོན་རིགས་དབར་དངུལ་རྩིས་སྲ་བརྟན་ཡོང་ཐབས་ནས་ནག་ཚོང་གི་དངུལ་འགོག་ཐབས་སོགས་གནད་དོན་མང་པོ་ཞིག་གི་ཐོག་གྲོས་མོལ་གནང་ཡོད་པ་རེད། གསན་མཁན་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་རང་དབང་གི་གླེང་སྟེགས་ཀྱི་ལེ་ཚན་ནང་དུ་རྒྱ་ནག་གཞུང་གིས་བོད་ཀྱི་རྩོམ་པ་པོ་རྣམས་བཙོན་འཇུག་བྱེད་བཞིན་པའི་དམིགས་ཡུལ་དང་དེ་བཞིན་ད་ལྟ་རྒྱ་ནག་གི་བཙོན་དུ་ལོ་བཅུའི་ཁྲིམས་ཆད་འཁུར་བཞིན་པའི་སྒོ་ཤེས་རབ་ལགས་ཀྱི་བརྩམས་ཆོས་ཀྱི་རིན་ཐང་སོགས་ཀྱི་ཐད་ལ་འབྲེལ་ཡོད་ཉམས་ཞིབ་པ་དང་ལྷན་དུ་ལྕགས་མོ་མཚོས་དབྱེ་ཞིབ་བྱས་པར་གསན་རོགས་གནང།
གསན་མཁན་རྣམ་པ་བདེ་མོ་ཡིན་ན་ང་རང་དབང་གི་གླེང་སྟེགས་ཀྱི་ལེ་ཚན་གཙོ་སྐྱོང་བ་ལྕགས་མོ་མཚོ་ཡིན། རྒྱ་ནག་གཞུང་གིས་དམར་བརྗོད་རང་དབང་རྐྱེན་ལོ་བཅུའི་བཙོན་འཇུག་ཁྲིམས་ཆད་བཅད་པའི་སྒོ་ཤེས་རབ་རྒྱ་མཚོ་ལགས་ཐེ་བའི་བོད་མི་ཤེས་ཡོན་པ་མི་གྲངས་བཅུ་དྲུག་ལ་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་ནས་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་བར་བཙོན་འཇུག་ཁྲིམས་ཆད་བཅད་ཡོད་ལ། ཡང་དེ་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་ཀྲུང་ཧྭ་མི་རིགས་བསྐྱར་དར་ཟེར་བ་དང་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་བ་སོགས་ཀྱི་སྲིད་བྱུས་དང་ཏན་ཏན་འབྲེལ་བ་ཡོད་པའི་ཐད་ཨོ་སི་ཁྲི་ལི་ཡའི་ནང་གནས་སྡོད་རྩོམ་པ་པོ་དང་སྲིད་དོན་ཉམས་ཞིབ་པ་ལྷ་སྡེ་གནམ་ལོ་ཡག་ལགས་ནས་ངོས་འཛིན་བྱེད་ཀྱི་འདུག།
སྒོ་ཤེས་རབ་རྒྱ་མཚོ་བཟུང་ཁྲིད་སོང་ནོ་གི་རྒྱབ་ལྗོངས་འདི་དང་ཨནི་ཡིན་གྱི་ན་ཁུར་གེ་ཡོ་ག་ཡི་དན་དཱ་ཡིན་གྱི་ན་ཁྲིམས་ཐག་བཅད་ནོ་གི་རྒྱབ་ལྗོངས་འདི་གཉིས་ཀ་གི་ཕལ་ཆེར་ཕྱོགས་གཉིས་ཀ་ཡི་དལ་ཡོད་ཡིན་གྱི་ན། བཤད་ན་ངས་ཡག་གི་རེད་བསམ་གི་འདུག་ཉིན་ད་ལྟ་གཅིག་ནས་འཇུ་དགོས་ཡག་གི་ཉིན་ད་ལྟ་རྒྱབ་ལྗོངས་ཉིན་ད་གཅིག་ནས་ཁོང་གི་ཉིན་ད་ལྟ་ཉིན་རྩོམ་ཡིག་དང་ཉིན་འདི་ཉིན་ད་ལྟ་གཙོ་བོ་རེད་ཨ་ནི་གཉིས་ནས་ཁོང་གི་ཉིན་བསམ་བློ་ཉིན་ད་ལྟ་སློབ་ཁྲིད་དེ་འདི་ཉིན་ག་རེད་ད་དེ་ཡོང་ན་འདི་ལ་རྒྱབ་ལྗོངས་ཉིན་ད་གཅིག་ཡོད་རེད་ད་རྒྱ་ནག། དམར་ཤོག་གི་གཞུང་གི་ཉིན་ད་ཉིས་སྟོང་ཉི་ཤུ་གི་ལོ་དེའི་ཉིན་ད་བོད་ཀྱི་བཞུགས་མོལ་བྱ་བའི་ཚོགས་འདུ་ཐེངས་བདུན་པ་དེ་འཚོགས་ནོ་གི་ཉིན་ཐོག་གི་ཉིན་ད་དེའི་ནང་གི་བརྗོད་སྙིང་གཙོ་བོ་དེ་ཆི་ཟིག་རེད་ཉིན་ད་མང་ཚོགས་ཨའོ་ཀ་ཟི་སོང་གི་ངེད་ད་དུང་ཉིན་ད་གི་རྒས་པོ་ཀ་ཟི་རྒྱལ་ཁབ་ཀྱི་ལྟ་སྟངས་ཡང་ན་དང། གནས་འདི་ན་ལོ་རྒྱུས་ཀྱི་ལྟ་སྟངས་མི་རིགས་ཀྱི་ལྟ་སྟངས་རིག་གཞུང་གི་ལྟ་སྟངས་ཆོས་ལུགས་ཀྱི་ལྟ་སྟངས་ཡང་དག་པ་ཟིག་འཛིན་དགོས་ཟེར་གོ་ནོ་གི་ད་རེས་ངེ་ན་ད་དེ་ད་ཚིག་ཐོག་ནས་ངེ་ན་བལྟས་ཡོང་ན་ད་དེ་ན་འགལ་བ་ཡོད་ནི་མ་རེད་རེད་ངེ་ན་ད་ཡིན་ན་ར་རྒྱ་ནག་གི་གཞུང་གི་བཤད་གོ་ནོ་གི་ངེ་ན་ཀིར་ཀི་རྒྱལ་ཁབ་ཀྱི་ལྟ་སྟངས་ཟེར་གོ་ནོ་ངེ་ན་འདི་ཆི་ཆི་ཟིག་ག་བཤད་གོ་རེད་རྒྱ་ནག་གི་ངེ་ན་དམར་ཤོག་ཁ་ཁབ། ཨོ་ད་འདི། འདི་རེད། ལོ་རྒྱུས་ཀྱི་ལྟ་སྟངས་དེ་ཉིད་ན་ད་བོད་རྒྱ་ཁོངས་སུ་ཡིན་པ་དང་ཉིད་ན་རེད་མི་རིགས་ཀྱི་ལྟ་སྟངས་ཉིད་ན་དེ་ཉིད་ན་རིམ་པས་ཉིད་ན་ཀྲུང་ཧྭ་མི་རིགས་ཀྱི་ཉིད་ན་རླབས་ཆེན་བསྐྱར་གསོ་ཉིད་ན་བྱེད་དགོས་པ་རེད་ད་རིག་གཞུང་གི་ལྟ་སྟངས་ཉིད་ན་རེད་ནས་ཉིད་ན་ད་བོད་ཀྱི་རིག་གཞུང་དེ་རིམ་པས་རྒྱ་ནག་གི་ཉིད་ན་རིག་གཞུང་ལ་བསྒྱུར་དགོས་ཉིད་ན་འདི་རེད་ད་བོད་གཞི་ནས་ཉིད་ན་ད་ཆོས་ལུགས་ཀྱི་ལྟ་སྟངས། བ་དང་འདི་ཧ་ཅང་གི་གསལ་བོ་རེད་འགི་ན་རིམ་པས་འགི་ན་ད་བོད་བརྒྱུད་སངས་རྒྱས་ཆོས་ལུགས་འདི་འགི་ན་སོང་ངས་རྒྱ་ནག་ཅན་གི་ངོ་བོ་བསྒྱུར་དགོས་བོ་འགི་ན་ད་ད་འདི་མོ་ཟིག་གི་ལྟ་སྟངས་གི་འོག་ནས་འགའ་ཡོད་པ་རེད།
དེ་བས་ཐབས་ཇུས་དེ་ནི་བོད་མི་ཤེས་ཡོན་ཅན་དང་བསམ་བློ་བ་ཁག་མེད་པར་གཏོང་བའི་རྒྱ་ནག་གི་རྩ་བའི་སྲིད་ཇུས་ཤིག་ཡིན་པ་ལྷ་སྡེ་གནམ་ལོ་ཡག་ལགས་ནས་མུ་མཐུད་དུ་གསུངས་བྱུང། ད་འདི་རྒྱ་ནག་དམར་ཤོག་གཞུང་གི་འགི་ན་ད་འདུ་ཤེས་འཛིན་སྟངས་འགི་ན་དག་གཙང་བྱེད་པ་ཟིག་གི་ནང་གི་ལས་འགུལ་ད་འདི་འགི་ན་འགོ་ཚུགས་གི་ཉི་ན་ཟིག་རེད། ཕབ་མདའི་ཉི་ན་ད་ལྟ་གཅིག་ཆོད་དེ་རྩོམ་འབྲི་མཁན་དང་གཞས་གཏོང་མཁན་དང་ནི་ཉི་ན་ད་འདིའི་རིགས་འདི་ཡོངས་རྫོགས་ཀུན་ཉི་ན་ད་ཀྱི་རེད་དེ་བར་ད་རྩོམ་རིག་དང་ཉི་ན་སྒྱུ་རྩལ་གི་ཁྱབ་ཁོངས་ཀྱི་མི་སྣ་འདི་ཡོངས་རྫོགས་ཀུན་ཉི་ན་ད་ཡི་གཙང་ཞི་རེད་ཀུན་ཉི་ན་ད་འདི་བ་ཀྱི་རེད་ད་འདི་མོ་ཟིག་གི་སྲིད་ཇུས་འདི་འཇོག་གི་རེད་ཉི་ན། སྐབས་འདི་ཨ་ནེ་ཉིད་ན་ད་སྒོ་ཤེས་རབ་རྒྱ་མཚོ་བཟུང་ལོ་བཅུ་ཐམ་པ་གི་ཁྲིམས་ཐག་བཅད་ནོ་འདི་ཉིད་ན་ད་འདི་ཨང་རེད་འདི་ས་གནས་གི་གཞུང་གི་ཉིད་ན་ཁི་ཁི་རྒན་ཉིད་ན་རྣམ་རྒྱལ་ཅིག་རེད་ཨ་ནེ་ད་ལྷག་པར་དུ་བོད་རང་སྐྱོང་གཞུང་གི་གི་ཉིད་ན་ད་གི་དྲུང་ཆེ་གསར་པ་ཨོ་ད་དེ་རེད་གི་འདི་ཝང་ཅུན་ཀྲེང་ཟེར་གོ་ནོ་འདི་ད་ཡོང་ངེས་ཉིད་ན་བོད་རང་སྐྱོང་གཞུང་ནས་ཉིད་ན་ད་ཧི་གི་ཧི་དམར་ཤོག་གི་དྲུང་ཆེ་གི་ཉིད་ན་འགན་ཨོ་གཞུང་ལུགས་དགུ་བཞི་གི་ཟླ་ཕ་གི་རེས་ཨུ་ཀ་ཇི་བོད་མི་སྐད་ཁྲིམས་ཐག་བཅད་ནོ་ཨང་དང་པོ་རེད་འདི་ག་རིགས་གང་སྟོན་དགོས་བ་རེད་ཁོ་གི་གི་རྒྱ་ནག་གི་དམར་ཤོག་ད་ཞི་ཅིན་ཕིང་ལ་འང་གི་ན་ཨོ་ད་གི་གི་ན་དགོངས་པ་དང་ཨ་ནི་ཨུ་ཀ་ཇི་ད་གི་ལས་འགུལ་འདི་ལ་རྒྱབ་སྐྱོར་མཚོན་བྱེད་དང་ཁོ་རང་གི་ལམ་ཕྱོགས་འོག་གི་ན་སྟོན་དགོས་དང་ཨ་ནི་གི་ན་ད་འདི་མོ་གི་ན་མ་གི་གི་ན་ཁི་གི་གི་ན་ད་འདི་མོ་གི་ནུས་བ་གཟུགས་ཀྱི་ཉི་ན་འདོམ་སྒོ་ནོ་དང་ནི་ཁོ་རང་གི་ཉི་ན་དང། འོག་གི་ནང་གི་ཉི་ན་དང་བསམ་བློ་བ་དང་ནི་རྩོམ་པ་པོ་དང་ཉི་ན་འདི་ལོ་ལ་བཀའ་བརྒྱད་ཕག་གི་ཉི་ན་གདོང་དག་ནན་མོ་ཡིག་དྲུག་ཆུ་གསུམ་བ་དག་ཏུ་དོན་གོ་བ་རེད་བཀའ་བརྒྱད་དག་ཏུ་ཉི་ན་དང་འདིའི་རྒྱབ་ལྗོངས་ཉི་ན་གཉིས་པ་རེད་བསམ་གྱི་འདུག། དེ་བཞིན་སྒོ་ཤེར་སོགས་བོད་ཀྱི་ཤེས་ཡོན་པ་མང་དག་ཅིག་བཙོན་འཇུག་བྱས་པ་དེ་ནི་རྒྱ་ནག་གིས་བོད་ནང་གི་ཤེས་ཡོན་པའི་སྡེར་དངངས་སྐྲག་བསླང་བའི་ཆེད་དུ་ཡིན་པ་ཡང་གསུང་གི་འདུག་བོད་རང་སྐྱོང་ལྗོངས་ཀྱི་ནང་རྒྱ་དང་བོད་ནང་གི་ཤེས་ཡོན་པའི་སྡེ་དང་གི་ནང་ད་ལྟ་རེད། ཨོ་ཁ་ཡིས་ད་སེམས་ཀྱི་ནང་ད་དངངས་སྐྲག་བསླང་དགོས། ཨོ་ད་ད་ཡག་པོ་བྱས་མ་བསྡད་ན་ད་སྒོ་ཤེར་བཟུང་ནང་བཞིན་གྱི་ཁྲིམས་ཐག་གཅོད་གི་རེད་སུ་གང་ནང་བཞིན་གྱི་ན་ཨོ་ད་ད་གི་གྱི་ན་ད་ཨོ་ཁ་ཡིས་གི་རེད་ཨོ་ཁ་ད་འདི་དེ་ཡིན་གྱི་ན་ལག་ཆ་ཨ་ད་བེད་སྤྱོད་གཏོང་རྒྱུ་ཨོ་ད་མི་གི་མི་སེམས་ལ་ཡིན་གྱི་ན་དངངས་སྐྲག་པ་ཡིན་གྱི་ན་ཨོ་གི་གྱི་ན། བཀའ་བསྒོས་ཀྱི་ན་རེ་ད་འདི་མོ་ཀྱི་ན་རྒྱབ་ལྗོངས་གཉིས་ཀྱི་ཐོག་ནས་ཀྱི་ན་ད། ཨ་གི་ནི་ན་སྒོ་ཤེར་བཟུང་ཨ་བཀའ་ད་འདི་མོ་ཁྲིམས་ཐག་ནི་ན་ལྗིད་མོ་ཟིག་བཅད་བཏང་ཟིག་གཟུགས་ཀྱི་ན་བསམ་གི།
ཡང་ལྷ་སྡེ་གནམ་ལོ་ཡག་ལགས་ནས་བོད་ནང་ལོ་རབས་བརྒྱད་ཅུ་ནས་ད་ལྟའི་བར་ཆབ་སྲིད་ཀྱི་རྐྱེན་བཙོན་དུ་ཚུད་པའི་བོད་མི་དང་དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་ནས་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་བར་རྩོམ་ཡིག་ཁོ་ན་སྤེལ་ནས་བཙོན་འཇུག་ཁྲིམས་ཆད་ཕོག་པའི་བོད་ཀྱི་ཤེས་ཡོན་པའི་སྡེ་བཅས་ཀྱི་ལོ་རྒྱུས་ལ་ཕྱིར་རྟོག་བྱས་ཏེ། བོད་མི་ཚོར་གསལ་འདེབས་གནང་དོན། ད་ཕྱོགས་གཞན་གཅིག་ནས་འདི་གའི་བལྟས་ཡོང་ན། ད་འུ་ཅག་ཕྱིར་ར་ཞིབ་འདང་གཅིག་རྒྱག་དགོས་གི་འདུག་ཡིན་ན་ད་འུ་ཅག་ཞིབ་འདང་ཞིག་མ་བརྒྱབ་ན་མི་འགྲིག་གི་དེ་རང་ཨ་ཧེ་དེ་རིང་མི་གཅིག་བཟུང་བཏང་ཟིག་སང་ཉིན་མི་གཅིག་བཟུང་བཏང་ཟིག་ཅེས་འུ་ཅག་མི་ན་ཐུབ་བཤད་གི་བ་རེད་ཡིན་ན་ར་འུ་ཅག་ལོ་རྒྱུས་སྐོར་ལ་ལ་ཞིབ་འདང་རྒྱག་རྒྱུ་དེ་ཧ་ཅང་གི་གལ་ཆེན་པོ་པོ་འདི་ན་རེད་བསམ་གི་འདུག་ད་ང་རང་ཉིད་ཀྱི་ཞིབ་འཇུག་ཡིས་ལྟར་མི་ལྟར་ན་ད་གཅིག་གི

ཆབ་སྲིད་ཀྱི་རྣམ་འགྱུར་ཧ་ཅང་གི་ཉིན་ན་ད་དངོས་གསལ་དོད་པོ་ཡིན་ན་གཅིག་དང། གི་ཆོས་དབུ་ལ་ལ་མཚོན་ན་མི་ཆིག་སྟོང་ཉིས་བརྒྱ་གི་ནང་གི་མི་གཅིག་ཟེར་སྟངས་ན་ད་ཧ་ཅང་གི་ཉུང་ཉུང་གཅིག་དང་རྩ་ཆེན་གཅིག་ཡིན་པ། འོ་ད་དེ་ཉིན་ན་ད་ཧ་ཅང་གི་ཧ་ཅང་གི་ཉིན་ན་ཉི་འོག་ད་བཅུ་གཉིས་སུ་ཡིན་ན་རེ་ཁེ་དགོས་རྒྱུ་དེ་ཧ་ཅང་གི་གལ་ཆེན་རེད། ད་འདི་ཆབ་སྲིད་ཀྱི་རིན་ཐང་ཡིན་ན་འདི་མོ་ཧ་ཅང་གི་ཉིན་རིན་ཐང་ཅན་གཅིག་ཡིན་རྒྱུ་ན་རེད། ཨ་ནི་ད་དེ་ཧ་ནི་ཉིན་ན་ད།

འུ་ཆོས་ཉིད་ན་ད་རྩོམ་ཡིག་རིག་པའི་བཙོན་ཁང་གི་ནང་ང་འཇུག་འོ་ཡ་གི་ཉིད་ན་དུས་ཚོད་དུ་ཡིན་ཡ་ཨ་རྒྱ་ནག་སྔོན་མ་གི་ཉིད་ན་ད་ད་འུ་ཆོས་མན་ཇུ་དང་ནི་དེའི་སྔོན་མཁན་གི་ཉིད་ན་ད་ད་སྤྱི་ཚོགས་བར་མྱོང་བ་དང་བཀས་བཀོད་རྒྱུད་འཛིན་དང་འདིའི་སྐབས་ཀྱི་ཉིད་ན་ད་བྱེད་སྟངས་ཉིད་ན་གཅིག་རེད། ཡིན་ན་ར་ད་ད་རྩོམ་ཡིག་གཅིག་པའི་མ་བརྒྱུད་གི་ཉིད་ན་འུ་ཆོས་ཉིད་ན་འདི་གི་དང

ཁོང་ཚོ་གི་ཉིན་ད་བོད་ཀྱི་ཤེས་ཡོན་དང་ཆོས་རྩོམ་རིག་དང་ད་ཅིག་ལོ་རྒྱུས་དང་ཆོས་རིག་གཞུང་དང་དེའི་སྒང་ལ་ཉིན་ད་བསམ་ཚུལ་མ་འདྲ་བ་དང་ལྟ་ཚུལ་མ་འདྲ་བ་དང་སྲུང་སྐྱོབ་དང་རང་སྲུང་དང་ཨ་ནི་ཉིན་ཤེས་རྟོགས་དང་ཉིན་ད་འདི་མོ་གི་ཉིན་ཁྱད་ཆོས་ད་ནོ་གི་འོག་གི་ཉིན་མི་རྐྱང་རྐྱང་ཅིག་ཡིན་ཙང་ད་ནི་འདི་གའི་ད་ལས་འཛིན་དགོས་བ་རེད། དེ་མིན་སྒོ་ཤེར་ལགས་ཀྱི་དཔེ་དེབ་ང་ཚོ་སད་རན་ཞེས་པ་དེའི་ནང་དོན་དང་བརྩམས་ཆོས་ཀྱི་རིན་ཐང་བསམ་བློ་ཅི་བླངས་བྱུང། ཨ་ནི་ད་ལྷག་པར་དུ་ཉིན་ན་སྒོ་ཤེས་རབ་རྒྱ་མཚོ་འོ་ན་ཉིན་ན་ད་ཁོང་ལ་ཉིན་ན་ད་ཆོ་ག་རྒྱ་གི་ཨ་མདོ་གི་དགེ་འདུན་ཆོས་འཕེལ་གཉིས་པ་ཞིག་གོང་ནུག་ཉིན་ན་ནི་ད་འདིའི་མཚན་ཉིན་ནར་ཡོད་གི་ཉིན་ན་ད་དུ་དོན་དང་ལྡན་འབུད་པ་ཞིག་རེད་བསམ་གི་འདུག་ཉིན་ན་ད་ཁོང་ཚང་གི་ཉིན་ན་ད་ཉིས་སྟོང་བར་དགའ་གི་ལོ་ཙམ་ནང་ཉིན་ན་ང་ཚོ་སད་རན་ཟེར་གོ་མོ་ཉིན་ན་ད་དེ

ཧ་ཅང་གི་ཚུལ་ཁྲིམས་གཅིག་ཡོད་བ་རེད། ད་གསུམ་ནས་ཉིན་ན་དང་ཁོང་ཚང་གི་ཉིན་ན་དང་གཅིག་གི་ཉིན་ན་རྩོད་རྩོད་དང། གུ་ཡངས་གི་བསམ་བློ་དང་ད་འདི་ཚོ་ཉིན་ན་ཡང་ཧ་ཅང་གི་དཔེ་དཔེ་དཔེ་བ་ག་དེ་ཚུལ་མཐོན་པོ་རེད། ད་ལྷག་པར་དུ་གཅིག་ག་ཚོད་ད་འཚེ་མེད་ཞི་བ་གི་ལས་འགུལ་གཅིག་སྤེལ་མཁན་རེད་ཟེར་ན་ཁོང་ཨ་བ་ཉིན་ན་ད་ག་དེ་གི་ཆོས་ཉིན་ན་བདག་གཞན་མཉམ་བརྗེ་གི་བསམ་བློ་ཡོད་རྒྱུ་ཉིན་ན་ད་འདི་མོ་གི་ཉིན་ན་མ་སྣ་གཅིག་རེད་ཉིན་ན་ད་འདི་ཉིན་ན་ད། ཡང་ཆེས་ངེས་པར་དུ་ཤེས་དགོས་ན་ཡི་ན་གཅིག་རེད་ད། དེ་བཞིན་ལྷ་སྡེ་གནམ་ལོ་ཡག་ནི་རང་ཉིད་ཀྱང་དེ་སྔོན་རྒྱ་ནག་གི་བཙོན་ཁང་ནང་སྡུག་སྦྱོང་མྱོང་མཁན་ཞིག་ཡིན་པའི་ཆ་ནས་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་བཙོན་ཁང་གི་འཚོ་བ་དང་སྐུ་གཟུགས་བདེ་ཐང་ཐད་ཧ་ཅང་བློ་འཚབ་གནང་གི་ཡོད་པ་མ་ཟད་རྒྱལ་སྤྱིའི་ཚོགས་སྡེ་དང་སྒེར་ཚོགས་ནས་འབོད་སྐུལ་བྱས་ཏེ་ཨ་རི་སོགས་ནུབ་ཕྱོགས་སྲིད་གཞུང་གིས་རྒྱ་ནག་ལ་གནོན་ཤུགས་སྤྲད་དེ་ཁོང་གི་བཙོན་འཇུག་དུས་ཡུན་ཉུང་འཕྲི་དང་ཡང་ན་གློད་བཀྲོལ་ཡོང་བར་ཤུགས་སྣོན་རྒྱག་རྒྱུ་ཧ་ཅང་གལ་ཆེན་པོ་ཡིན་པ་གསུངས་སོང། ད་ལྟ་རྒྱལ་ཁབ་གི་སྒང་ནས་ཉིན་ད་ཚོགས་སྒེར་གཉིས་ཀ་སྒང་ནས་ཉིན་འུ་ཆོ་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་ཉིན་ད་ལྷག་པར་ད་ཨ་རི་དང་ཨ་ནི་ཉིན་ད་དབྱིན་ཇི་དང་ད་ནི་ཧྥ་རན་སི་དང་ད་འཇར་མན་དང་ཉི་ཧོང་དང་ཨ་ནི་ཨོས་ཏྲོ་ལི་ཡ་དང་འདི་མོ་གི་སྟོབས་ཆེན་རྒྱལ་ཁབ་གི་དབུ་ཁྲིད་དང་འུ་ཆོ་གི་ཕྱི་སྲིད་ལས་ཁུངས་ལ་ཉིན་ད་ཡི་གེ་གང་མང་མང་ཟིག་ཉིན

ཅི་ཡོང་ན་ངའི་ཡིན་ན་ད་ད་ལོ་བཅུ་ཐམ་པ་འདི་ཇེ་ཉུང་ང་ད་གཏང་སྲིད་པ་མ་རེད་དེ་ངའི་ཡིན་ན་ད་ག་རེ་ད་གོང་མ་བྲང་བ་ཡི་དཔའ་ཡི་ད་ལོའི་ཡིན་ན་ནུ་ནག་ཤ་ལོ་ཀ་ཡོང་གི་འོ་ག་རེ་ཡིན་ན་འདི་མོ་གི་མཐུན་རྐྱེན་འགེལ་སྲིད་པ་ག་ག་རེད། ད་དེ་ངའི་ཡིན་ན་ད་ད་འཛམ་གླིང་གི་སྲིད་གཞུང་ཁག་ཡིན་ན་འདྲ་ད་ཅིག་ཚོགས་སྒེར་མང་གི་ངའི་ཡིན་ན་ད་ཅིག་གི་བྱ་དགའ། མི་དགའ་ཞིང་ད་འགྲོ་བ་མིའི་ཐོབ་ཐང་དང་ད་ཅི་སྙིང་སྟོབས་ཀྱི་བྱ་དགའ་སྤྲད་ཀྱིན་ད་འདིའི་རིགས་ཀྱི་དོབ་ཆ་དགོས་ནི་མང་ནི་རེད་ད་འདི་མོ་གི་ནི་ང་ཡར་ར་ངོ་སྤྲོད་ཡིག་གི་ད་འདི་ཡོང་ན་གཅིག་ནས་ད་བོད་ནང་གི་མི་གི་གི་གི་གཉིས་ནི་སེམས་ཤུགས་ར་སྤར་ཐུབ་ནི་རེད་གཉིས་ནས་ཁོང་བཙོན་ཁང་གི་ནང་ན་བཞུགས་མཁན་ཁོང་གི་ར་བ་ག་གི་དེ་ར་བ་ག་གཅིག་ནས་གཉིས་ན་སེམས་ཤུགས་སྤར་གི་རེད། གསན་མཁན་རྣམ་པ་དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུས་ཁྱེད་ཚོས་གསན་པར་ཞག་མི་ཚོགས་གི་བཀའ་དྲིན་ཆེ་ཞུ་གི་ཡོད་ལེ་ཚན་རྗེས་མར་ང་ཚོ་སླར་ཡང་མཇལ་ཡོང་ད་བདེ་མོ་བྱོས། གསན་མཁན་རྣམ་པ་ཚོ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་ཁ་སྐད་ལས་རིམ་རྒྱང་སྲིང་བྱས་ཟིན་པ་ཡིན།